ད་ལྟ་ཡོད་པ་ལ་ཡང་བསྙོན་དུ་མེད་བསྡད་མཁན་ཅིག་བྱས་བྱས་གསལ་པོ་ཞིག་བཟོས་ཚར་རེད་རྗེས་ལ་ཡང་འོ་དེ་ཨ་ནི་ངོ་བོ་ཉིད་ཀྱིས་མ་གྲུབ་པ་རེད་ངོ་བོ་ཉིད་ཀྱིས་མ་མཆིས་པ་རེད་དེ་ཡང་མེད་པ་ཡིན་ཟེར་བྱས་གསུངས་ཡོང་དུས་གཞི་རྩ་ཡོད་བསྡད་པ་ཅིག་ཕན་གནོད་དངོས་སུ་འདྲེན་བསྡད་མཁན་ཡོད་བསྡད་མཁན་ཅིག་རང་བཞིན་གྱིས་སྟོང་པ་རེད་ཟེར་དུས་ད་གོ་བ་དེ་ཁོ་རང་ཁོ་རང་ཁོ་རང་ངོ་བོ་ཉིད་ཀྱིས་གྲུབ་པ་མེད་པ་ད་ཁོ་རང་ངོ་གཉིས་ཀྱིས་མ་བཀྲུ་བ།

ཤིང་ཟེར་དུས་ཨ་ཏི་ང་གི་དེ་ཡོད་པའི་ཤིང་སྡོང་པོ་འདི། ཨ་ནི་ཤིང་ཁོ་རང་གི་ཁོ་རང་ཡོད་སའི་ས་ཆ་དེ་གའི་སྒང་ལ་ཡ། ཤིང་ཟེར་ཡ་ཅིག་གཞན་ལ་ཅིག་ལྟོས་པ་མེད་པའི་སྒོ་ནས་གྲུབ་བསྡད་མཁན་འདྲ་བོ་ཅིག་བློ་ལ་ཡ་ཅིག་ཤར་གྱི་འདུག་དེར་ཤིང་ཞིག་འདུག་ཟེར་ཨ་རབ་དེར་ཤིང་མི་འདུག་ཟེར་རབ་དེ་འདྲ་བོ་ཅིག་ང་ཚོ་ཡོང་རབ། ད་འོང་དེར་ཤིང་ཞིག་འདུག་ཟེར་དུས་ཨ་གི་ཨ་ནི་ཤིང་དེ་ངོ་ཐོག་རང་ག་པར་འདུག་བསམ་བློ་བཏང་པ་ཡིན་ན་ཨ་ནི་ཁྱད་མཚར་པོ་ཆགས་བྱས་རོགས།

ལ་ཁོ་རང་གི་ཆ་ཤས་མང་པོ་ཞིག་གཏུགས་སུ་རུག་རུག་བྱས་ནས་དེ་ཚོགས་པའི་སྟེང་ནས་ཨེ་ནི་ཤིང་ཟེར་ཡ་ཞིག་བཏགས་པ་རེད་མོད། བྱ་ཤིང་ཟེར་ཡ་དེ་ཁོ་རང་གི་གདགས་གཞི་གཅིག་ཡིན། དེ་ནི་ཁོ་ར་ཁོ་རའི་ཡན་ལག་ཉིང་ལག་འདྲ་བོ་དེ་རིགས་མང་པོ་ཞིག་དབྱིབས་དང་ཁ་དོག་ཚུད་པའི་གང་དག་ཅིག་ཁོ་རའི་ཆ་འདྲ་བོ་མང་པོ་ཞིག་གཏུགས་སུ་བསགས་ནས་དེའི་སྟེང་ནས་ཨེ་ནི་ཤིང་ཟེར་ཡ་ཞིག་གྲུབ་བསྡད་མཁན་ཅིག། བྱས་ཙང་ང་ཚོས་མཐོང་བསྡད་ཡ་དེ་ཤིང་གི་གདགས་གཞི་དེ་མཐོང་བསྡད་མཁན། ཤིང་གི་དབྱིབས་ཤིང་གི་ཁ་དོག།

དེ་འདྲ་ཡིན་པ་ཡིན་ཟེར་ནས། ཁོ་རང་ཤིང། སེམས་དང་རྫས་ཐ་དད་པའི་ཤིང་མེད་ཟེར་གྱི་ཡོད་མ་རེད་དེ། ཡིན་ནའི་ད་ཤིང་དེ། ཁོ། མཐར་གཏུགས་ཡོང་དུས་ཁོའི་གྲུབ་སྟངས་འདི། བློ་ཡིས་བཏགས་པའི་སྒོ་ནས་གྲུབ་པ་ཞིག་མ་གཏོགས། ཤིང་ཁོ་རང་གི་ངོས་ནས་གྲུབ་ས་མེད་དེ། ཤིང་ཁོ་རང་གི་ངོས་ནས་ཤིང་ཡིན་ཐུབ་ཡ་མེད་མཁན། ཤིང་ཁོ་རང་གི་ངོས་ནས་ཤིང་ཡིན། ཤིང་ཡིན་པ་ཅིག་ཁོ་རང་གི་ངོས་ནས་བྱེད་མ་ཐུབ། ཤིང་དུ་གྲུབ་ཡ་དེ། ཨེ་ནི་བློས་བཏགས་བཞག་པ་ཅིག། ཤིང་གི་གདགས་གཞི་ཡིན་པ་དེ་བློས་བཏགས་བཞག་པ་ཅིག། ཁྱད་མཚར་ཞིག་འདུག་ག། ད་འདི་འདྲ་བོ་ཞིག་ཆགས་ཡོད་དུས། འདི་ཡིས་མཚོན་པས་གང་དག་ཕྱི་དང་ནང་གི་ཆོས་གང་དང་གང་ཡིན་ན་ཡང། འོ་ཅིག་མ་བརྟགས་མ་དཔྱད་པའི་བློ་ལ་ཡང་ཁོ་རང་ཡུལ་སྟེང་ནས་ཡོད་པ་ཅིག། ཁོ་རང་གི་སྟེང་ནས་གྲུབ་བཞག་པ་ཅིག་བློ་ལ་ཤར་གྱི་ཡོད་རེད་དེ། ག་པར་འདུག་ཅེས་དཔྱད་པ་བྱས་ནས། ད་ཅིག་དབུ་མའི་གཞུང་ནས་བཤད་བཞག་པའི།

རྙེད་ཡ་མེད་པ་རྒྱུ་མཚན་དུ་བྱས་ཏེ་ཤིང་དེ་ཡོད་མ་རེད་ཟེར་ལབ་པ་ཡིན་ན་མ་འགྲིག་པ་ཅིག། ཤིང་ཡོད་ནས་ཨེ་ནི་ཤིང་བེད་སྤྱོད་བྱ་ཡ་ཡོད་བསྡད་པ་ཡིན་དུས་ཙ་ན་ཤིང་ཡོད་བསྡད་ཡོད་ཐག་ཆོད་རེད། ཡིན་ནའི་བཙལ་ནས་རྩ་བ་ནས་རྙེད་ཡ་མེད་བསྡད་པ་ཅིག། ད་རྩ་བ་ནས་རྙེད་ཡ་མེད་བསྡད་ནས་ཡོད་མ་རེད་ཟེར་ལབ་ན་ཨེ་ནི་མངོན་སུམ་ལ་བསྙོན་དགོས་མཁན་ཅིག་ཆགས་ཡོང་བ་ཡིན་དུས་ཡོད་ནི་ཡོད། ཡིན་ནའི་ཡོད་སྟངས་དེ་བཙལ་ནས་རྙེད་རྒྱུ་མེད་བསྡད་པ་ཅིག། བཙལ་ནས་རྙེད་རྒྱུ་མེད་ཟེར་བ་དེ་ཁོ་མེད་ནས་མ་རྙེད་པ་མ་རེད་དེ། དེ་དང་ཁོ་མེད་ནས་རྙེད་མ་ཐུབ་པ་མ་རེད་དེ་ཁོ་ཡིན་ན་ཡོད་ན་ཡང་ཡོད་སྟངས་དེ་ཡུལ་སྟེང་ནས་ཡོད་མེད་པ་ཡུལ་སྟེང་ནས་གྲུབ་མེད་དེ་ཡུལ་སྟེང་ནས་ཡོད་མ་མྱོང་བ་རེད། ཡུལ་སྟེང་ནས་ཡོད་མ་མྱོང་བ་ཁོ་རང་མིང་གི་དབང་གིས་བཏགས་ཙམ་ཞིག་མ་གཏོགས་ད་འགྲོ་ས་མེད་པ་ཆགས་ཡོང་གི་འདུག་བ། འོ་ད་མིང་གི་དབང་གིས་བཏགས་ཙམ་ཞིག་མ་གཏོགས་འགྲོ་ས་མེད་པ་ཅིག་ཨེ་ནས་གཞི་གནས་ཅིག་གོ་བ་ཞིག་ཆགས་ཡོད་དུས་ཨ་ད་ང་རང་ཚོ་ཧོབ་ཏུ་བློ་ལ་ཡ་མིང་གི་དབང་གིས་ཡོད་པ་ཟེར་ལབ་ན་ཁྱད་མཚར་བ་ཞིག་བློ་ལ་ཡ་ཤར་གི་འདུག་དེ་ཡིན་ནའི།

ན་མིང་གི་དབང་གིས་ཡོད་པ་དེ་འོས་མེད་ཀྱིས་གྲུབ་ཡོང་དུས་དེ་ནས་གཞི་ནས། ཨོ་ཨེ་ནས་ང་རང་ཚོ་བློ་ལྷན་སྐྱེས་ལ་ཡ། ཅིག་བཟང་དང་ངན། དྲག་དང་ཞན་གཅིག་དང་དུ་མ་ཟེར་དེ་ཨ་རུ་ཅིག་བློ་ལ་འདུག་ཤར་ཡོང་དུས་ག་འདྲ་ཤར་གི་འདུག་ཨ། འདུག་བལྟས་ཡོང་དུས་ཨོ། ཡུལ་སྟེང་ནས་ཨེ་ནས་མ་གྲུབ་པར། མིང་གི་དབང་གིས་ཡོད་ཙམ་ཞིག་གཏན་ནས་མི་བྱ་བར། ཐ་སྙད་དེ་དང་དེ་འཇུག་སའི་གཞི་ཁོ་རང་གི་སྟེང་ནས་ཡོད་པ་ཅིག་བློ་ལ་ཡ་ཤར་ཡོང་དུས་ཨ། འོ་ད་དེ་ཤར་བ་དེ། བློ་ལ་སྔ་མོ་ནས་ད་ཅིག་བདེན་འཛིན་གྱི་གོམས་པའི་དབང་གིས་ད་ཤར་ཡོང་བ་ཞིག་མ་གཏོགས་ཁོ་དངོས་ཡོད་གནས་ཚུལ་ལ་ཡུལ་སྟེང་ནས་ཡོད་པ་ཞིག་ཡིན་པ་ཡིན་ན་ཁོ་ལྷོད་ལྷོད་བྱས་ནས་ཞིབ་ཞིབ་མོད་མོད་བྱས་ནས་ཁོ་བརྟག་དཔྱད་བཏང་ཡོང་དུས་ཨེ་ནི་རྙེད་རྒྱུ་མེད་བསྡད་པ་དེ་ཡོང་ཞིག་མ་གཏོགས་ཁོ་ཡུལ་སྟེང་ནས་ཡོད་པ་ཡིན་ན་དང་ཡུལ་སྟེང་ནས་ཡོད་པ་ཡིན་ན་ཁོའི་ཡོད་ལུགས་གར་དུ་ཡུལ་སྟེང་ཁོ་རང་ལ་ཕར་བཙལ་ཡོང་དུས་ཨེ་ནི་གསལ་དུ་གསལ་དུ་འགྲོ་དགོས་པ་ཅིག་ལ་ཁོ་གསལ་དུ་མི་འགྲོ་བ་དེ་ཡུལ་སྟེང་ནས་མེད་པ་དེ་ཡིན་ཨེ་ནི་ཁོ། དེ་ནི་ཁོ་གསལ་པོ་ཆགས་ཡོང་གི་ཡོད་རེད་ད་དེ་འདྲ་ཡིན་པ་ཡིན་དུས་ཨེ་ནའོ་ང་རང་ཚོའི་བློ་ལ་ཡ་འཆར་སྟངས་དེ་དང་ངོ་ཐོག་པའི་བསམ་བློ་ཞིབ་ཞིབ་མོད་མོད་བཏང་པའི་ཁ་ཐུག་གི་ཕི་གེ་གཉིས་ད་གཉིས་པོ་དེ་རྩ་བ་ནས་མི་འདྲ་ཅིག་ཆགས་ཡོང་བ་ཡིན་དུས་ཨེ་ནི་དེ་འདྲའི་ཐད་ནས་ཏོག་ས་མུ་མཐུད་ནས་དཔྱད་པ་བྱེད་དཔྱད་པ་བྱས་ཡོང་དུས་ཨེ་ནི་བློ་ལྷན་སྐྱེས་ལ་ཡ་དེ་ནང་ག་རེ་ཤར་གི་ཡོད་པ་དེ་ལ་ཡ་ཨེ་ནི་བདེན་པར་འཛིན་པའི་རང་ཅིག་འཛིན་པ་སྐྱེ་སྟངས་བདེན་འཛིན་སྐྱེ་ཡོང་དུས་སོ་ནས་བདེན་འཛིན་མངོན་འགྱུར་བ་སྐྱེ་ཡོང་དུས། དེས་ནི་ཅིག། ཡུལ་ལ་ཞེན་སྟངས་ག་འདྲ་བྱེད་པ་དེ་ནི་ག་ལེ་ག་ལེ་ཅིག་ངོ་འཕྲོད་ཡ་ཅིག་ཡོང་བ་ཡིན་པ་རེད། ད་དེ་ལ་ངས་ནམ་རྒྱུན་རྟག་པར་དུ་བཤད་བསྡད་ཡ་དེ་རྒྱལ་མཆོག་སྐལ་བཟང་རྒྱ་མཚོའི་གསུང་དེ་ཅིག་བློ་ལ་ཞེ་དྲག་བབས་སོང། ཨ་ས་དེ། གཉིད་ཀྱིས་མྱོས་པའི་ཤེས་ངོར་རྨི་ལམ་ཡུལ། སྒྱུ་མས་བསླད་པའི་རྟ་དང་གླང་པོ་སོགས། ཨེ་ནི། ཁ་ས། ར་རྟ། གཉིད་ཀྱིས་མྱོས་པའི། ཨེ་ནི། དེ་དེ་གཉིད་ཀྱི་ཤེས་པའི་ངོ་ལ། རྟ་དང། ཨནི་ཞིག། རི་ར་བ་ཁང་ཁྱིམ་ལ་སོགས་པ་མང་པོ་ཞིག་སྣང་བསྡད་ཡ་ཞིག་ཡོང་གི་ཡོད་རེད་བ། ད་ག་ནང་བཞིན་གྱི་སྒྱུ་མ་མཁན་གྱིས་ཨནི་བའི་སྤྲུལ་ནས་ར་སྒྱུ་མ་སྤྲུལ་ནས་ཡོད་བསྡད་པའི་གནས་སྐབས་ལ་ཡ། ཨནི་སྔགས་རྫས་ཀྱིས་མིག་བསླད་པའི་ལྟད་མོ་བ་ལ་ཡ། སྒྱུ་མའི་ཨནི་བའི་སྣང་བ་འདྲ་མི་འདྲ་མང་པོ་ཞེ་པོ་ཞིག་འཆར་ཡ་ཞིག་ཡོང་གི་ཡོད་པ་རེད། ད་ངས་ལ་ང་རང་ཚོས་ཉམས་མྱོང་ཡོད་བསྡད་པ་དེ་རྨི་ལམ་རེད་བ་ད་ངས་ལ་རྨི་ལམ་དེ་བཤད། རྨི་ལམ་གཉིད་ཀྱིས་མྱོས་པའི་ཤེས་པའི་ངོ་ལ་ཨནི་རི་ར་བ་ཁང་ཁྱིམ་ལ་སོགས་པ་མང་པོ་ཞིག་སྣང་བསྡད་ཡ་ཞིག་ཡོད་བ་བཤད།

དེ་ལྟར་ཞིག་རྨི་ལམ་ལ་སྣང་བ་ཙམ་ཞིག་རེད་མ་གཏོགས་རྨི་ལམ་གྱི་ཤེས་པ་ལ་སྣང་བ་ཙམ་ཞིག་མ་གཏོགས་ཁོ་དངོས་གནས་ལ་ཡ་དེའི་གནས་སྐབས་ལ་ཡ་རི་ར་བ་ཁང་ཁྱིམ་ཞིག་བསྒྲུབ་བྱ་བ་ཅིག་རྩ་བ་ནས་མེད་པ་ཞིག་རེད་རེད་པ། འོ་གཉིད་ཀྱིས་མྱོས་པའི་ཤེས་ངོར་རྨི་ལམ་ཡུལ་སྒྱུ་མས་བསླད་པའི་རྟ་དང་གླང་པོ་སོགས་སྣང་བ་ཙམ་ལས། གཞི་དེར་དོན་གྱི་ཆོས་འགའ་ཡང་མེད་པར་བློ་ཡིས་བཏགས་པ་ཙམ། ད་དེ་རྨི་ལམ་གྱི་བློ་ལ་ཡ་ཤར་བསྡད་པ་ཙམ་ཞིག་བློས་བཅོས་བློ་ལ་ཤར་ཙམ་ཞིག་མ་གཏོགས་རྩ་བ་ནས་མེད་བསྡད་པ་ཞིག་རེད། དེ་བཞིན་དུ་དོན་དཔེ་དེ་དཔེ་དེ་བཀོད་ནས་དོན་ལ་སྦྱར་ཡོང་དུས། དེ་བཞིན་བདག་གཞན་འཁོར་བ་མྱང་འདས་སོགས། ཆོས་ཀུན་བློ་དང་མིང་གི་ཐ་སྙད་ཀྱིས། བཏགས་པ་ཙམ་ལས། གཞི་དེར་དོན་གྱི་ཆོས་འགའ་ཡང་མེད་པར། ཀ་སཱ། དེ་བཞིན་བདག་གཞན་འཁོར་བ་མྱང་འདས་སོགས་ཆོས་ཀུན་བློ་དང་མིང་གི་ཐ་སྙད་ཀྱིས་བཏགས་པ་ཙམ་ལས། གདགས་གཞི་རྣམས་ཀྱི་སྟེང། རང་གི་ཡོད་པ་འགའ་ཡང་མ་མཆིས་སོ།

ལ་ཡོད་མ་མྱོང་བ་རེད་ཟེར་ད་འདུག་ཟེར་ན་འགྲུབ་འགྲོ་བ་སོགས་དེ་འདྲ་ཡིན་པ་ཡིན་དུས་ད་དེ་འདྲ་གྲུབ་པའི་སྟོང་ཉིད་ཟེར་ལབ་དུས་ད་ད་འདི་གི་ང་ད་ཁོ་བརྟེན་ནས་བཏགས་པ་རེད་ཟེར་ང་ཞིག་ཐོག་ནས་བཤད་མི་དགོས་བ་ཡོད་རེད་ཟེར་ཡོད་སྟངས་དེ་བརྟེན་ནས་བཏགས་པའི་སྒང་ནས་ཡོད་པ་རེད་མ་གཏོགས་བརྟེན་ནས་བཏགས་པ་མ་ཡིན་པ་ཁོ་རང་གི་ངོས་ནས་འགྲུབ་ཐུབ་ཡོད་མ་རེད་ཟེར་བྱས་ཙང་ང་བརྟེན་ནས་བཏགས་པ་ཡིན་དུས་ལྟོས་ནས་བཞག་པ་རེད་བ་ལྟོས་ནས་བཞག་པ་ཡིན་ན་མ་ལྟོས་པ་དང་ལྟོས་པ་གཉིས་པོ་དེ་འགལ་བ་རེད་བ་ལྟོས་པ་དང་མ་ལྟོས་པ་དངོས་འགལ་རེད་བ་དངོས་འགལ་སོང་བ་ཡིན་དུས་ལྟོས་ནས་གྲུབ་པ་ཅིག་ཡིན་ན་མ་ལྟོས་པའི་རང་དབང་བ་དང་བྲལ་ཡིན་པ་རེད། མ་ལྟོས་པ་དེ་གཞན་ལ་ལྟོས་མེད་པ་ཡིན་དུས་རང་དབང་རེད་བ། རང་དབང་གི་སྒོ་ནས་གྲུབ་ན་ལྟོས་པ་མེད་པའི་སྒོ་ནས་གྲུབ་པ་རེད་བ། རེད་བ། ད་ལྟོས་པ་མེད་པའི་སྒོ་ནས་གྲུབ་པ་མ་ཡིན་པ་ལྟོས་པའི་སྒོ་ནས་གྲུབ་པ་ཡིན་དུས་ལྟོས་པ་མེད་པ་རང་དབང་དེ་རང་དབང་གི་གྲུབ་ལུགས་ཤིག་མི་འདུག་བ། རང་དབང་གིས་གྲུབ་པས་སྟོང་པ་རེད་བ། ཨོ་ད་སྟོང་པ་ཉིད་ཟེར་ཡག་གི་སྟོང་ཟེར་ཡག་དེ་རང་དབང་གི་གྲུབ་པའི་སྟོང་བ་རེད། གཏན་ནས་དེ་རྒྱུ་མཚན་དེ་མེད་ཙང་སྟོང་པ་རེད་ཟེར་ཡོད་མ་རེད། ཡོད་རེད། ཡོད་སྟངས་དེ་ཁོ་ལྟོས་ནས།

ས་དེ་ལས་ཡིན་པ་ཡིན་དུས་ཁོ་ཡོད་པའི་མཐའ་དེ་སེལ་མེད་པའི་མཐའ་དེ་སེལ་ཡོད་མེད་ཀྱི་མཐའ་ལས་འདས་པ་ཟེར་ནི་ཅིག་ཤེས་ཀྱི་འདུག་བ། ད་ཡང་བློའི་ཉམས་མྱོང་རུ་ཡ་ཆེན་པོ་སླེབས་ཡོང་དུས་ཡང་ཁོ་རང་སྟངས་ཅིག་བློ་ལ་འཆར་སྟངས་རུ་ཅིག་བྱས་ནས་མི་འདྲ་ཅིག་ཡོད་ས་རེད། དེ་ནི་ད་གང་འདྲ་ཡིན་དེ་འདྲའི་གི་སྟེང་ནས་ད་ཨ་འདྲ་དེ་བཤད་ཨ་འདྲ་བཤད་དེ་ཨ་དེ་སྟོང་པ་ཉིད་ཟེར་དེ་ཨ་དེ་བརྟེན་ནས་བཏགས་པ་ཡིན་པ་རྒྱུ་མཚན་དུ་བྱས་དེ་ཨེ་ནི་མཐའ་གཉིས་སེལ་ནི་ད་ཨེ་ནི་ངོ་བོ་ཉིད་ཀྱི། བརྟེན་ནས་བཏགས་པ་རྒྱུ་མཚན་དུ་བྱས་དེ་ངོ་བོ་ཉིད་གྲུབ་པ་ཡོད་མ་རེད་ཟེར་བཏགས་བ་འདུག་ཟེར་ནི་ཨེ་ནི་མཐའ་གཉིས་སེལ་བའི་དབུས་སམ།

ལ་ཡང་དེ་འདྲ་ཡིན་པ་ཡིན་དུས་རྐྱེན་རྒྱུ་དང་རྐྱེན་ལ་ལྷག་པར་དུ་བརྩི་དགོས་ཞེས་སོ་ཁོ་རང་བཞིན་གྱིས་སྟོང་པ་ཡིན་ཙང། ད་དཔེར་ན་མི། མི་གཅིག་གིས་དཔེར་ན་དཔོན་པོ་རུ་གཅིག་གིས་དཔེར་ན་མི་ཆེན་པོ་མི་གཅིག་གིས། ཁོ་རང་ཤ་རང་པའི་ཐག་བཅད་མ་ཐུབ་ངེས། ཁོས་པའི་ཐག་བཅད་ཡག་གི་དཔེ་རུ་བྱ་ཞེ་ན་དཔེར་ན་རྒྱ་གར་ལས་ཁུངས་གཅིག་ནང་གི་པའི་བློན་ཆེན་དེ། ཨེ་ནི་ཁོའི་ནུས་པ་ཤ་རང་རང་མེད་པར་བཤད་བློན་ཆེན་གྱིས་ད་ས་ཡིག་དེ་རྒྱག་མཁན་གཅིག་གོ་ད་ཡིན་ནའི་བློན་ཆེན་གྱིས་ས་ཡིག་རྒྱག་དུས་ས་ནས་དེའི་དྲུང་ཆེ་ཚོས་ད་དེའི་ས་ཡིག་རྒྱོབ་ཤོག་དེའི་ས་ཡིག་རྒྱོབ་ཤོག་ཟེར་ལབ་བྱས་ཨེ་ནི་ས་ཡིག་རྒྱག་མཁན་གཅིག་པ་ཡིན་ན། ད་བློན་ཆེན་ཁོ་རང་ཤར་ནའང་ཨེ་ནི་དཔེ་བརྩི་ཡ་བསྡད་མ་སོང་ཨ། དེ་བས་བློན་ཆེན་རང་ཡིན་པ་ཡིན་ཙང། བརྩི་ད་བརྩི་དགོས་རེད་དེ་ནི་གཙོ་བོ་དེ་བློན་ཆེན་གྱི་མི་གཞན་དག་གིས་དེ་ལ། བརྟེན་ནས་ཨེ་ནི་ས་ཡིས་རྒྱལ་གྱི་ཡོད་པ་ཡིན་དུས་མི་གཞན་དག་གིས་དེ་གལ་ཆེན་པོ་ཆགས་ཀྱི་འདུག་བ། བ། བྱས་ཙང་ཆོས་ཟེར་ཡ་དེ་ཁོ་རྒྱུ་དང་རྐྱེན་ལ་བརྟེན་ནས་བྱུང་བ་ཞིག་ཡིན་དུས་རྒྱུ་དང་རྐྱེན་གལ་ཆེན་པོ་ཆགས་ཀྱི་འདུག་བ། ཁོ་རྒྱུ་དང་རྐྱེན་ལ་ལྟོས་མི་དགོས་མཁན་ཅིག། བློན་ཆེན་ཁོ་རང་རང་གི་སྲས་ཡིན་རྒྱུ་ཐག་བཅད་པ་མ་གཏོགས་མི་སུ་གཅིག་ལ་སྐད་ཆ་དྲིས་མཁན་སྐད་ཆ་དྲི་དགོས་མཁན་མེད་པ་ཡིན་ན་དེའི་འཁོར་གྱི་ཨེ་ནི་དྲུང་ཆེ་ཚོ་ཞག་བསྟུན་དགོས་མ་རེད་པ་ད་དེ་ནང་བཞིན་བྱས་ནས་དཔེ་དེ་ནང་བཞིན་བྱས་ནས་ང་རང་ཚོས་ད་སྣང་ཞིང་སྲིད་པའི་ཆོས་འདི་ཐམས་ཅད་རྒྱུ་དང་རྐྱེན་དུ་མ་ཚོགས་པའི་སྟེང་ནས་གྲུབ་བསྡད་པ་ཞིག་མ་གཏོགས་རྒྱུ་རྐྱེན་ཚོགས་པ་ལ་རག་མ་ལས་པ་ཁོ་རང་རང་དབང་གིས་གྲུབ་པ་ཞིག་མེད་པ་ཡིན་དུས་ལྷག་པར་དུ་ཡང་རྒྱུ་དང་རྐྱེན་གྱི་ཚོགས་པ་དེ་ལ་ཡང་གལ་ཆེན་པོ་བརྩི་དགོས་ཡ་ཅིག་ཆགས་ཀྱི་འདུག་བ།

གཞན་གཅིག་གིས་དངོས་པོ་གཞན་ཞིག་སྟོང་པའི་སྐད་ཆ་མ་ཡིན་པར་ཁོ་རང་རང་ཉིད་ཀྱིས་སྟོང། རང་ཉིད་ཀྱིས་སྟོང་ཟེར་བ་དེ་རྐྱེན་ལ་ལྟོས་པ་ཡིན་ཙང། ད། བརྟེན་ནས་བཞག་པ་ཡིན་དུས་ཨེ་ནི་ཁོ་རང་གི་ངོ་བོ་ཉིད་ཀྱིས་གྲུབ་ས་མ་བྱུང་བ་རེད་ཨེ་ནི་ངོ་བོ་ཉིད་ཀྱིས་གྲུབ་པས་སྟོང་ང་ཟེར་ནས་བཤད་བསྡད་ཡག་གི་སྟོང་པ་ཉིད་དེ་འདྲའི་དེ་ལ། དེ། ཨེ་ནོ། ཁྱད་གཞིའི་གནད་ཀྱིས་ཨེ་ནི་གང་ཟག་གི་བདག་མེད་དང་ཆོས་ཀྱི་བདག་མེད་གཉིས་བཤད། ད་གང་ཟག་གི་བདག་མེད་ཆོས་ཀྱི་བདག་མེད་གཉིས་བཤད་པའི་ནང་གི་ད་ཨང་ད་དེ་ཐོག་མར་གང་ཟག་གི་བདག་མེད། ཁྱད་གཞིའི་གནད་ཀྱིས་ངེས་སླ་བ་ཡིན་པས། ཡིན་པས་ཨེ་ནི་ཐོག་མར་གང་ཟག་གི་བདག་མེད་བཤད་ཡོང་བ་ཡིན་པ་རེད།

བདག་གིས་ཨ་ནི་ཁམས་བཞིའམ་ཁམས་ལྔ་དེ་འདྲས་ལ་བརྟེན་ནས་བཏགས་བྱ་བ་ཞིག་ཡོད་རེད། མདོར་ན། བདག་ས་ཆུ་མེ་རླུང་ནམ་མཁའ་དང་བཅས་པ་དང་འབྱུང་བ་ལྔ་ལ་བརྟེན་ནས་བཏགས་པ་ཞིག་རེད། དང་འབྱུང་བ་ལྔ་ལ་བརྟེན་ནས་བཏགས་བྱ་བ་དེ་ཨ་ནི། འབྱུང་བ་ལྔའི་སྟེང་ནས་བཞག་པ་དེ་ཨ་ནི། འབྱུང་བ་གང་ཡང་གང་ཟག་གང་ཟག་དེ་བཞི་རུ་དེ་ལ་གང་ཟག་དེ་ཨ་ནི་མཚན་གཞི་ལ་ཡང་བཞག་ཐུབ་ཡ་ཡོད་མ་རེད། སྐྱེས་བུའམ་གང་ཟག་ཟེར་བསྡད་ཡ་དེ། གང་ཟག་གང་ལ་བརྟེན་ནས་བཏགས་ཡག་གི་གཞི། ཨེ་ནི། གང་ཟག་ཕྱོགས་དེ། ཨེ་ནི་ས་ཡི་ཁམས། ཤ་དང། རུས་པ་དང་དེ་འདྲས་ཀྱི་ས་ཁམས། ཁྲག་དང་ཆུ་སེར་དེ་འདྲས་ཀྱི་ཆུ་ཁམས། ཨེ་ནི། དྲོད་ཀྱི་མེ་ཁམས། ཨེ་ནི། རླུང་རྒྱུ་ཡ་ལ་སོགས་པ། མདོར་ན་ལུས་ཀྱི་ནང་གི་རེ་དྭངས་ཆེ་གི། ཨེ་ནི། རྡུལ་ཕྲ་རབ་ཀྱི་བར། ནི་ཕུང་པོའི་བར་དུ། གཡོ་བསྡད་ཡག་གི་གཡོ་བའི་རང་བཞིན་གྱི་ད་གཡོ་བསྡད་ཡག་གི། ད་རླུང་ཁམས། ཨེ་ནི། དེའི་དེ་གཡོ་ཐུབ་ཡག་གི་སྟོང་པའི་ཆའི་ནམ་མཁའི་ཁམས། བུ་ག་ནམ་མཁའི་ཁམས། ད་འདི་གང་གི་ཆ་ནས་ད་ཅིག། ཤ་ཤ་རུས་པ་ཁྲག། ཨེ་ནི་ཞིག། ཅིག་རྩ་རླུང་གི་རྒྱུ་བ། ཨེ་ནི་དེའི་རྒྱུ་སྟོང་དེའི་བར་སྟོང་དེ་གང་ཡང་གང་ཟག་གི་མཚན་གཞི་ལ་བཞག་ཐུབ་ཡག་ཡོད་མ་རེད། བྱས་ཙང་ཀ་སྐྱེས་བུ་ས་མིན་ཆུ་མ་ཡིན་རླུང་མིན་ག་ས།

བྱ་བྱེད་གཉིས་གཅིག་ཏུ་ཐལ་བའི་སྐྱོན་ཡོང་གི་ཡོད་པ་ཡིན་དུས་ཨེ་ནི་ཤེས་པའི་སྟེང་ནས་དང་ཨེ་ནི་གང་ཟག་གི་སེམས་ཤིག་བཞག་ཐུ་ཡ་མེད་དེ་ངས་ད་ཤེས་པ་ཟེར་ནས་སྤྱི་ཙམ་པ་གཅིག་ཡང་བཞག་ཐུབ་ཡ་མེད་པ་རེད་ཤེས་པ་ལ་ཡང་འདྲ་མི་འདྲ་མང་པོ་ཞེ་པོ་ཅིག་ཡོང་བསྡད་ངེས་སྤྱིར་བཏང་ཡིན་ན་ད་ཤེས་པ་རྣམ་ཤེས་ཚོགས་དྲུག་འདོད་པ་ཡིན་ན་རེད་པ་ད་རྣམ་ཤེས་ཚོགས་དྲུག་ཟེར་ཡ་དེ་ད་དོན་ལ་གནས་པ་དེ་ཡིན་པ་རེད་ད་དེ་ལ་ཡང་ཨེ་ནི་དབང་པོའི་ཤེས་པ་ལྔ་དང་ཡིད་ཀྱི་ཤེས་པ་ཟེར་ནས་ད་དེའི་དུས་ཡིད་ཀྱི་ཤེས་པའི་སྒང་ལ་མར་སླེབས་ཡོང་དུས་ཨེ་ནི་ཤེས་པ་འདྲ་མི་འདྲ་མང་པོ་ཞེ་པོ་ཅིག་ཡོང་བསྡད་ཀྱི་འདུག་བ། ལྷག་དོན་སྔགས་བླ་མེད་སྟེང་ནས་བཤད་ཡོང་བ་ཡིན་ན་ནི་ཤེས་པ་ཕྲ་རགས་མང་པོ་ཞེ་པོ་ཞིག་ཐོན་ཡོང་གི་ཡོད་རེད་པ། འོ་ད། འདི་སྐད་དེ་མི་རེ་ངོ་རེ་གང་འདུག་བསམ་བཏང་པ་ཡིན་ན་གང་ཟག་གི་མཚན་གཞི་བཞག་ཐབས་ཁྱོན་ནས་མེད་པ་རེད། ད་བ་བ་མ་གཏོགས་ཡུལ་འདི་འོད་གསལ་གྱི་སེམས་སྒང་ལ་ཡར་ད་གང་ཟག་ཟེར་འདི་སྒང་ལ་ཡར་ཅིག་གུ་དྲོ་གུ་དྲོ་བརྗོད་ཡོང་གི་འདུག་བ། ཡིན་ན་ཡང། ཨེ་ནི། རེ་དང། ཨུན། ཨེ་ནི་ང་ཙམ་ཞིག་གིས་གང་ཟག་ཞིག་མ་བཞག་ན་ད་ང་ཙམ་ཞིག་གིས་གང་ཟག་ཞིག་མ་བཞག་ན། ཨེ་ནི་བག་ཆགས་བསྒོ་གཞི་ད་དེ་འདྲས་ཀྱི་ཐོག་ནས་རྙོག་དྲ་ཡོང་ཡ་ཅིག་ཡོང་གི་ཡོད་རེད།

ས་དེ་རིགས་ཀྱི་ཐོག་ནས་བྱས་ནས་ད་ད་ད་ད་དོན་ཡིན་འོད་གསལ་གོ་ངན་གྱི་ཞིག་ཅིག་ཡོད་ཧ་རོ་བ་ད་རེད་ས་དེ་ཡིན་དུས་གང་ཟག་ཅིག་ག་ཞིག་ནས་འོད་གསལ་དེར་འོད་གསལ་དེ་ལ་བརྟེན་ནས་བཏགས་པའི་གང་ཟག་ཅིག་གང་ལྟར་མ་བཞག་ན་མ་འགྲིག་ངེས་ཅིག་ས་དེ་དེ་ཡིན་པ་ཡིན་དུས་ས་ཆུ་མེ་རླུང་ཨ་ནི་ནམ་མཁའ་རྣམ་ཤེས་རྣམ་ཤེས་ཕྲ་རགས་མཐའ་ཐུག་འོད་གསལ་དང་བཅས་པ་དེ་གང་གི་ཆ་ནས་དེའི་རིགས་གསེབ་ནས་གང་ཟག་གི་མཚན་གཞི་བཞག་ཡ་ཁྱོན་ནས་མེད་བསྡད་པ་ཅིག་ཆགས་མི་འདུག་བ། ཀུན་མིན་ན་ཟེར་ཚོགས་པའི་སྟེང་ནས་བཞག་མི་བདེ་བ་ཅིག། དང་དེ་ནས། དེ་ལས་གཞན་ན་སྐྱེས་བུ་གང་ཟེར་ནས། འོ་དང། གང་ཟག་ཡོད་རེད་ཡོད་ན་གང་ཟག་གི་གདགས་གཞི། དང་དེ་འབྲེལ་གྱི་ཕུང་ཁམས་སྐྱེ་མཆེད་ཀྱི་ཆོས་དེའི་རིགས་ཀྱི་གསེབ་ནས་བཞག་དགོས་པ་རེད་མ་གཏོགས་དེའི་རིགས་ཀྱི་གསེབ་ནས་མེད་དེ་ནས་ཡན་གར་དུ་གང་ཟག་བཞག་དགོས་བྱུང་ན་ཨེ་ནི་མུ་སྟེགས་པའི། དང་ཕུང་པོ་ལས་དོན་གཞན་པའི་བདག་འདོད་བཤད་པ་དེ་ཨེ་ནི་ཧ་ཅང་ཐལ་འགྲོ་གི་ཡོད་རེད། དེ་ཡོང་ཤེས་ཀྱི་མ་རེད། དང། ཕུང་པོ་ལས་དོན་གཞན་པའི་བདག་ཡོང་གི་མ་རེད།

ཨོ་དེ་འདྲས་ཡིན་པ་ཡིན་དུས་ད་འདིར། སོ་དང་སྐྲ་སེན་བདག་མ་ཡིན། སོ་དང་སྐྲ་སེན་བདག་མ་ཡིན། བདག་ནི་རུས་པ་ཁྲག་མ་ཡིན། སྣབས་མིན་བད་ཀན་མ་ཡིན་ཏེ། ཆུ་སེར་དང་ནི་རྣག་ཀྱང་མིན། བདག་ནི་ཞག་དང་རྔུལ་མིན་ཏེ། གློ་མཆིན་དག་ཀྱང་བདག་མ་ཡིན། ནང་ཁྲོལ་གཞན་ཡང་བདག་མིན་ཏེ། བདག་ནི་ཕྱི་ས་གཅིན་མ་ཡིན། ཤ་དང་པགས་པ་བདག་མིན་ཏེ། དྲོད་དང་རླུང་ཡང་བདག་མ་ཡིན། དྲོད་དང་རླུང་ཡང་བདག་མ་ཡིན། ད་མེ་ཁམས་འདི་བདག་མ་རེད། མེ་ཁམས་ནང་ནས་བདག་གི་མཚན་གཞི་བཞག་ཡ་ཡོད་མ་རེད། རླུང་ཁམས་ཀྱི་ནང་ནས་བདག་གི་མཚན་གཞི་བཞག་ཡ་ཡོད་མ་རེད། བུ་ག་ནམ་མཁའི་སྟེང་ནས་བུ་ག་ནམ་མཁའི་ནང་ནས་བདག་བཞག་ཡ་ཡོད་མ་རེད་བདག་མིན། རྣམ་པ་ཀུན་ཏུ། བདག་མིན་རྣམ་ཀུན་ཏུ་རྣམ་ཤེས་དྲུག་ཀྱང་བདག་མ་ཡིན། རྣམ་ཤེས་ལྟ་བ་དེ་མཚན་གཞི་ཡིད་ཀྱི་རྣམ་ཤེས་པའི་གང་ཟག་གི་མཚན་གཞིར་བཞག་འདྲ་བ་དེ་འདྲ་གསུང་གི་ཡོད་རེད་དེ་དེ་ལ་ཡང་དབུ་མ་ཐལ་འགྱུར་བའི་སྐབས་ནས་གསུང་བཞེད་པའི་རིགས་པས་དཔྱད་ན་ཨེ་ནི་མི་བདེ་བ་བྱ་བྱེད་གཅིག་ཏུ་ཐལ་བའི་སྐྱོན་དེ་འདྲའི་གི་ག་ཞིག་ནས་སྐྱོན་གཅིག་ཁོ་ཡོང་བསྡད་ངེས། དང།

ད་འདི་གི་སྡོམ་དེ། འོ་ན་མེད་པར་བྱས་སོང་ན། གང་ཟག་མེད་ན་གང་ཟག་སོ་སོའི་སྐྱེ་བོ་ཡོད་གི་མ་རེད། གང་ཟག་འཕགས་པ་ཡོང་ཤེས་ཀྱི་མ་རེད། སློབ་པའི་འཕགས་པ་དང་མི་སློབ་འཕགས་པ་ཡོང་ཤེས་ཀྱི་མ་རེད་ཨེ་ནི་གང་ཡང་མེད་པར། ཨེ་ནི། རང་གིས་རང་ལ་ད། ད་མེད་པ་དེ་ད་ག་འདྲ་ཟེར་ན་ལྐུགས་པ་རེད་མ་གཏོགས་ད་ཡོད་པ་དེ་གཞན་གསལ་རེད་བ། དེ་འདྲ་ཡིན་པ་ཡིན་དུས་ད་ནི། ཨོ་གང་ཟག་ཡོད་ནི་ཡོད་གོ་གི་བ། ཡིན་ནའི་འདི་བཙལ་བར་བྱེད་དུས་ད་ནི་རྙེད་ཀྱི་མེད་པ་རེད། ད་འདིའི་དོན་དུ་དེའི་ཐ་མ་འོས་མེད་ཀྱི་གང་ཟག་ཟེར་ཡ་དེ། ཨོ་ད་ཡིན་ནི་བརྟེན་ནས་བཏགས་པ་རེད་ཟེར་ད་དེ་ག་རང་འགྲུབ་ཀྱི་ཡོད་པ་རེད། གཏན་ནས་བཏགས་པ། ད་དེ་གང་ཟག་ཙམ་མ་ཡིན་ནོ། སྣང་ཞིང་སྲིད་པའི་ཆོས་དེ་ཐམས་ཅད་བརྟེན་ནས་བཏགས། དེ་བཞིན་གཤེགས་པ་ཡང་བརྟེན་ནས་བཏགས། གང་ཟག་རེ། ཕུང་མིན་ཕུང་པོ་ལས་གཞན་མིན། དེ་ལ་དེ་མེད་དེར་དེ་མེད། དེ་བཞིན་གཤེགས་པ་ཕུང་ལྡན་མིན། དེ་བཞིན་གཤེགས་པ་གང་ཞིག་ཡིན། དེ་བཞིན་གཤེགས་པ་སངས་རྒྱས་བཅོམ་ལྡན་འདས་ཟེར་ཡ་དེ། ད། ཟག་མེད་ཀྱི་ཕུང་པོ་ལྔ་པོ་ཕུང་པོ་དེ་ཡི་རེ་རེ་ནས་དེ་བཞིན་གཤེགས་པ་མ་རེད། རྣམ་པ་ཐམས་ཅད་མཁྱེན་པའི་ཡེ་ཤེས་དེ། དེ་བཞིན་གཤེགས་པའི་མཚན་གཞི་ལ་བཞག་ཤེས་ཀྱི་མ་རེད། ཨེ་ནི་ཕན་ཚུན་རྟེན་བརྟེན་པ་ཡང་མ་རེད། ལྡན་པ་ཡང་མ་རེད།

ཨེ་དེ། གང་ལྟར་རིགས་གཉིས་ནང་ལ་འདུ་གི་ཡོད་པ་རེད། རིགས་གཉིས་པོ་དེ་ག་རེ་རེད་ལབ་ན། ཨེ་ནི། བདག་བེམ་པོར་འདོད་མཁན་ཅིག་དང་བདག་ཤེས་རིག་གི་སྐྱེས་བུར་འདོད་མཁན་ཅིག་གིས། བདག་བེམ་པོ་དང་བདག་ཤེས་རིག་གཉིས་སུ། ཨེ་ནི། འདོད་མཁན་གྱི་རིགས་གཉིས་སྡེ་ཚན་རུ་གཉིས་ཀྱི་ནང་ལ་མ་འདུས་པ་ཞིག་མེད་པ་རེད། ད་དེ་ལ་ཐོག་མར། གྲངས་ཅན་གྱི། ཨེ་ནི། བདག་ཤེས་རིག་གི་སྐྱེས་བུ་ཟེར་ནས་བདག་ཨེ་ནི་བའི་ཤེས་པ་མྱོང་བར་འདོད་པ་དང། བྱེ་བྲག་པའི་བདག་བེམ་པོར་འདོད་པ། འོ་དེ་གཉིས་པོ་དེ་ཨེ་ནི་མུ་སྟེགས་པའི་གྲུབ་མཐའ་འདྲ་མི་འདྲ་མང་པོ་ཡོད་པའི་ནང་གི་དང། འོ། བ་ན་བས་དེ་གཉིས་པོ་དེ་བཀག་བཞག་ན་ཨེ་ནི་ཕལ་ཆེར་དེ་དང་མཐུན་པར་ཆགས་ནས་ཡོང་གི་ཡོད་པ་ཡིན་དུས་ཨེ་ནི་དོན་གྱིས་ཚང་མ་ལོག་ཁེགས་འགྲོ་གི་ཡོད་རེད་ད་དེ་འདྲ་ཡིན་པ་ཡིན་དུས་སྐབས་འདིར་ཨེ་ནི་ལུགས་གཉིས་པོ་དེ། བྱེ་བྲག་པའི་བདག་བེམ་པོར་འདོད་པའི་ལུགས་དེ་དང། ཨེ་ནི་གྲངས་ཅན་གྱི་ཤེས་རིག་གི་སྐྱེས་བུ་འདོད་ཡག་གི་ལུགས་གཉིས་པོ་དེ་ཨེ་ནི་འགོག་པར་གསུངས་པ་ཡིན་པ་རེད་ད་དེ་ལ་ཐོག་མར་གྲངས་ཅན་པའི་འདོད་པ་དེ་འགོག་ཡོང་བ་ཡིན་པས། གལ་ཏེ་སྒྲ་ལ་སོགས་པ་སྤྱོད་པ་ཡི་ཨེ་ནི་ཤེས་རིག་གི་སྐྱེས་བུ་དེ་རྟག་པ་ཞིག་ཡིན་ན་ནི། ཨེ་ད་ཡུལ་ཅན་ཤེས་པ་ཁོ་རང་པའི་རྟག་པ་ཡིན་ན། ཨེ་ནི་དུས་གཏན་དུ་པའི་སྒྲ་ཤེས་པའི་ཤེས་པ་དེ་རྟག་ཏུ་ཡོད་དགོས་དེ་རྟག་ཏུ་ཡོད་ན། ཕྱིའི་སྒྲ་ཡོད་མེད་ལ་ཨེ་ནི་ལྟོས་པ་མེད་པ་པའི་སྒྲ་འཛིན་གྱི་ཤེས་པ་རྟག་ཏུ་ཡོད་པ་ཞིག་ཡིན་ན། ཨེ་ད་སྒྲ་ཡོད་མེད་ཀྱི་དུས་ཐམས་ཅད་ཀྱི་ཚེ་ན། ཨེ་ནི་སྒྲ་ཐོས་ཤིང་འཛིན་པར་འགྱུར་དགོས་ཀྱི་རེད། དེ་འདྲའི་གི་དག་གནོད་པ་འཕེན་ཡོང་ཡིན་པ་རེད།

དེས་ན་ཤེས་བྱ་ཉེ་བར་གནས་པ་མེད་པར། ཨེ་ནི་དེ་འཛིན་པའི་ཤེས་པ་ཞེས་པའི་ཐ་སྙད་བཞག་ཤེས་ཀྱི་མ་རེད། མེད་ངེས་མེད་ཅེས་ངེས། གལ་ཏེ། གལ་ཏེ། ཨེ་ནི་དེའི་སྐབས་ཀྱི་ཤེས་རིག་དེ་ཉིད་ཀྱིས། ནི་གཟུགས་འཛིན་ཞེས་ཤེས་པ་ཡིན་ན་ནི། ཡིན། གལ་ཏེ། དེ་ཉིད་ཀྱིས་ནི་གཟུགས་ཤེས་ན།

གལ་ཏེ་གཟུགས་ཤེས་པའི་ཚེ་སྒྲ་མི་ཉེ་བའི་ཕྱིར་ན། ག་རེ་ཡིན་ན་ཡིན། འོ་ཡུལ་སྒྲ་མི་ཉེ་བས་མི་ཐོས་པ་ཡིན་ཟེར་ན་མི་ཐོས་པ། དེས་ན་དེའི་ཚེ་ནི་སྒྲ་འཛིན་ཤེས་པའང་མེད། འོ་ད་རྣམ་པ་འགལ་བ་ཡིན་པས་སྒྲ་འཛིན་ཤེས་པའི་རང་བཞིན་གང་ཡིན་པ་དེ་དང་རྣམ་པ་འགལ་བས་ནི་གཟུགས་འཛིན་པའི་ཤེས་པར་ཇི་ལྟར་འགྱུར། ཡང་དེ་ལ་ཡང། ལན་བཏབ་ནས་སྐྱོན་མེད་བྱས་ནས་སྐྱོན་སྤོང་ལས། སྐྱོན་སྤོང་བྱས་ནས། དཔེར་ན། སྐྱེས་བུ་གཅིག་ཉིད། ལྟོས་ས་སོ་སོ་ལ་ལྟོས་ནས། ཕ་དང་བུར་འཇོག་པ་བཞིན། སྐྱེས་བུ་གཅིག་ཉིད་གཟུགས་སྒྲ་སོགས་ཀྱི་རྣམ་འགྱུར་དང་རང་བཞིན་ལ་ལྟོས་ནས་དེ་དང་དེར། ཡུལ་དང་ཡུལ་ཅན། འཇོག་བྱས་ནས། འཇོག་ཉིད་དུ། གཅིག་ནི་ཕ་དང་བུ་ཉིད་དུ། བློས། ཨ་ནི་བློས་བཏགས་ཙམ་ཡིན་གྱི། བློས་བཏགས་ཙམ་གྱིས་འཇིག་རྟེན་གྱི་ཐ་སྙད་ཡིན་གྱི། ཡང། གྲངས་ཅན་པ་ཁོ་རང་གི་ལུགས་ལ་བྱ་བྱ་ནས་ཡང་དག་པའམ་དོན་དམ་པར་ན། ཨེ་ནི་ཕ་དང་བུ་གཉིས་གཅིག་པ་ཡོང་ཤེས་ཀྱི་མ་རེད། དེ་ཡང། འདི་ལྟར། ཕ་བུའི་རང་བཞིན། ཨེ་ནི་དོན་དམ་བདེན་པ་སྟེ། གཙོ་བོ་དེ་དག་ལ་གཙོ་བོ། རང་བཞིན་གཙོ་བོ་དེ་རང་བཞིན་སྤྱི་གཙོ་བོ་དེ། འདི་ལྟར་སྙིང་སྟོབས།

མཐོང་བའི་ལམ་དུ་ནམ་ཡང་མི་འགྱུར་བ་དང། མཐོང་བའི་ལམ་དུ་གྱུར་པ་རྣམས་ནི་སྒྱུ་མ་ལྟ་བུ་ཁས་བླངས་པ་ཡིན་པས། བུ་ཡི་རང་བཞིན་དེ་ཕ་ཡི་རང་བཞིན་ཡོང་ཤེས་ཀྱི་མ་རེད། དེ་འདྲ་ཡིན་པ་ཡིན་དུས་བུ་ཡི་རང་བཞིན་གང་ཡིན་པ་མ་རེད། འོ་རེད། བུ་ཡི་རང་བཞིན་གང་ཡིན་པ་དེ་ནི་བུ་མིན། ཕ་ཡི་རང་བཞིན་གང་ཡིན་པ་དེ་ཡང་ཕ་མིན། དེ་འདྲ་ཡིན་དུས་ནི། དེ་གཉིས་གཅིག་པ་ཞིག་ལྟོས་ས་སོ་སོ་ལ་ལྟོས་ནས་བཞག་ཤེས་ཀྱི་མ་རེད་ཟེར། འོ་ད། ཡང་གཟུགས་འཛིན་པ་དེ་ནི་སྒྲ་འཛིན་པ་དང་དང། སྒྲ་འཛིན་པ་དང་ལྡན་པའི་རང་བཞིན་དུ་ནི། རང་བཞིན་དུ། ཡོད་ན། འོ་རེད། སྒྲ་འཛིན་པ་དང་ལྡན་པའི་རང་བཞིན། གཟུགས་འཛིན་པ་དེ་གཟུགས་འཛིན་དེ་ནི། སྒྲ་འཛིན་དང་ལྡན་པའི་རང་བཞིན་དུ་ཡོད་པ་ཡིན་ན། ཨ་ནི། སྣང་དུ་རུང་བ་ལས། ཨ་ནི། དེ་ཡིས་ནི་མཐོང་བ་མ་ཡིན། དཔེར་ན་གར་མཁན་ལྟ་བུ། ཤེས་རིག་གི་སྐྱེས་བུ། འོ་རེད། གར་མཁན་ལྟ་བུ་གནས་སྐབས་དུ་མ་དང། ཨེ་ནི། འདྲ་བ་དང་མི་འདྲ་བ་གར་མཁན་ལྟ་བུ་བྱས་ནས། གཅིག་ཉིད་རྣམ་འགྱུར་དུ་མར་སྣང་བ། ངོ་བོ་གཅིག་པ་ལྟ་བུར། ཨེ་ནི། སྐྱེས་བུ་གཅིག། ཚུལ་ལམ་རྣམ་འགྱུར་སོ་སོ་བྱས་ནས་རྣམ་འགྱུར་གཞན་དང་གཞན་པའི་སྒོ་ནས་སྒྲ་འཛིན་དེ་ཉིད་མཐོང་བ་ཡིན་ཞེ་ན། ཨེ་ནི། གནས་སྐབས་དང་རང་བཞིན། དག་གཅིག་པ་ཡིན་པ་དང། ཚུལ་ལུགས། ཚུལ་ལུགས་གཞན་བཏང་ནས། ཚུལ་ལམ་རྣམ་འགྱུར་གཞན་བཏང་ནས། རྣམ་འགྱུར་གཞན་གསར་པ་ལེན་ན། སྐྱེས་བུ་དེ། རྟག་པ་མིན་པའི་དངོས་པོར་ཐལ། འགྲོ་དུས་སུ། གལ་ཏེ་ཚུལ་གཞན། གལ་ཏེ་ཚུལ་གཞན། དེ་ཉིད་ན། གལ་ཏེ་ཚུལ་གཞན། གཟུགས་འཛིན་གྱི་ཚུལ་གཟུགས་འཛིན་གྱི་ཚུལ་གཞན་དེ་ཉིད་སྒྲ་འཛིན་དང་རྣམ་པ་མི་འདྲ་ཡང་རང་བཞིན་གཅིག་པའི་སྐྱོན་མེད་ཅེ་ན། རྣམ་པ་མི་འདྲ་ཡང་རང་བཞིན་གཅིག་པ་ཡིན་ཟེར་ན་ནི། རྣམ་པ་སོ་སོར་གནས་པ་རང་བཞིན་གཅིག་པ་ཉིད་དུ་རང་བཞིན་གཅིག་པ་ཉིད་ཡིན་པ་དེ་ནི་འཇིག་རྟེན་ན་སྔོན་མེད་པ་གཅིག་ཡིན། གཅིག་ཉིད་དེ་ནི་སྔོན་མེད་གཅིག།

གཅིག་ཏུ་བདེན་པ་དེ་སྨྲོས་ཤིག། ཤེས་པ་ཉིད་ཡིན་ཟེར་ན་ཤེས་པ་ཙམ་དུ་མཚུངས་པ་ཡིན་ཟེར་ན་ཤེས་ཉིད་ཅེ་ན། དེ་ལྟ་ན། སྐྱེས་བུ་ཀུན་ཀྱང་རྒྱུད་ཐ་དད་པའི་སྐྱེས་བུ་ཀུན་ཀྱང། ཨེ་ནི། སྐྱེས་བུ་ཆ་མེད་རྟག་ཁྱབ་གཅིག་ཏུ་རྟག་པ་དང་གཅིག་པུ་ཀུན་ལ་ཁྱབ་པ་གཅིག་ཏུ་ཡོད་པས་སྐྱེས་ཀུན་གཅིག་ཏུ་ཐལ་བར་འགྱུར། སེམས་པ་སེམས་མེད་དེ་དག་ཐམས་ཅད་ཀྱང། ཨེ་ནི། ཡོད་ཙམ་ཡིན་པས། ཨེ་ནི། གཅིག་པ་ཉིད་དུ་ཐལ་བར་འགྱུར།

ཡུལ། ལོངས་སྤྱོད་པའི་ཨ་ནི་བདག་ཏུ་མི་འཐད། སེམས་མེད་པ་ཡང་བདག་མིན་ཏེ་སེམས་མེད་ཉིད་ཕྱིར་དཔེར་ན་བུམ་པ་ལ་སོགས་པ་བཞིན། སེམས་མེད་པ་བདག་བཞག་ཆོག་གི་ཡོད་ན་བུམ་པ་ལ་སོགས་པ་དེ་དེའི་བདག་ཏུ་འདོད་ཆོག་གི་རེད། འོན་ཏེ་སེམས་དང་ལྡན་པ་ཡིན་པའི་རྒྱུ་མཚན་གྱིས་ཨ་ནི། ཡུལ་ཤེས་པར་འཇོག་ན། བདག་དེ་སྔར་ཡུལ། བདག་དེ།

རྩོད་སྤོང་ལ་ཡང་གལ་ཏེ་བདག་ནི་ཡོད་པ་མིན་ན་ཟེར་དེ་མར་རང་ལུགས་ཀྱི་གང་ལྟར་ཡིན་ནའི། གལ་ཏེ་གང་ཟག་ཆོས་སྐུ་སྐྱེས་བུ་ས་མིན་ཆུ་མ་ཡིན་ཟེར་སོ་དང་སྐྲ་སེན་བདག་མ་ཡིན་ཟེར་དེ་མར་བྱས་ནས་ཨེ་ནའོ། གང་ཟག་བཏགས་དོན་བཙལ་ནས་རྙེད་རྒྱུ་མེད་པ་དེ་བསྒྲུབས་ནས། རང་ལུགས་ཀྱི་གང་ཟག་བཏགས་དོན་བཙལ་ནས་རྙེད་རྒྱུ་མེད་པ་དེ་བྱེད་ཕྱི་རོལ་པས་འདོད་པའི་ཨེ་ནི། གང་ཟག་བདག་ཤེས་རིག་གི་སྐྱེས་བུ་བྱས་ནས་གྲངས་ཅན་པས་འདོད་བྱེད་པའི་བདག་དེ་ཨེ་ནི་གོ། རྟག་གཅིག་རང་དབང་བའི་བདག་ཏུ། རྟག་གཅིག་རང་དབང་བའི་ཁྱད་ཆོས་ལྡན་ནས་བཤད་ཀྱི་ཡོད་པ་ཡིན་དུས་དེ་འདྲའི་གི་ཨེ་ནི། བདག་དེ་འཐད་ཀྱི་མི་འདུག་ཟེར་བཀག། དེ་ནས་ནི། བྱེ་བྲག་པས་འདོད་པའི་བདག་ནི་བེམ་པོ། སེམས་མེད་བེམ་པོ་འདོད་ཡག་དེ་ཡང། ནམ་མཁའ་བདག་ཏུ་བྱས་པ་ནང་བཞིན་རེད། དེ་ཡང་འཐད་ཀྱི་མི་འདུག་བྱས་ནས་བཀག་ཡོང་དུས་ད་འོ་ན། དབུ་མ་པ་ཁྱོད་རང་གི་ལུགས་ལ་ཡང་བདག་འདོད་ཀྱི་ཡོད་པ་རེད་པ་ཟེར་ལབ་ན། གལ་ཏེ་ནི། བཤད་མ་ཐག་པ་ནང་བཞིན་གྱི། བདག་འཇོག་ཚུལ། རང་ཆས་ཀྱི། འདི་ཡང་དག་གང་ལྟར་བཤད་མ་ཐག་པ་ནང་བཞིན་གྱི། བདག་བཀག་ནས་ཡོང་གི་ཡོད་པ་ཡིན་དུས། གལ་ཏེ་བདག་ནི་ཡོད་པ་མིན་ན།

ལས་བྱེད་པ་པོའི་རང་བཞིན་རྟག་པར་མེད་པ་ཡང་ཡུ་བུ་གཉིས་ཀ་ལ་གྲུབ་པས། ཡུ་བུ་གཉིས་ཀ་ལ་གྲུབ་པས། ཉེས་པ་ཡོད་ན་ཡོད་མཉམ་དུ་དང་མཚུངས་པ་རེད། དེ་ལྟ་ན་ཡང་དེ་དག་སྐབས་འདིར་རྒྱུ་འབྲས་འབྲེལ་བ་མ་གྲུབ་པར་ཐལ་བས་རྩོད་དོན་ཡོད་མ་རེད། འདིར་རྩོད་དོན་མེད་མ་ཡིན་ནམ། དེ་ཡང་རྒྱུ་ལྡན་འབྲས་བུ་དང་བཅས་ཞེས་མཐོང་བ་འདི་ནི་སྲིད་མ་ཡིན། རྒྱུ་ལས་གསར་དུ་གསོག་པ་དང་ལྡན་པའི་དུས་ཉིད་ན་དང། འབྲས་བུ་མྱོང་བ་དང་བཅས་པ་ཡིན་ཞེས། ལས་གསོག་པའི་གནས་སྐབས་ཀྱི་བདག་དང་འབྲས་བུ་མྱོང་བའི་གནས་སྐབས་ཀྱི་བདག་དེ་གཉིས་པོ་དེ་དུས་གཅིག་ཏུ་གཞི་མཐུན་པར་མཐོང་བ་འདི་ནི་སྲིད་པ་མ་ཡིན། ད་འོ་ན། བདག་ཟེར་བ་དེ་ག་འདྲ་ལ་བྱེད་དགོས་ལབ་ན། རྒྱུད་གཅིག་ལ་བརྟེན་ནས་ཤེས་པའི་རྒྱུད་གཅིག་ལ་བརྟེན་ནས་བདག་གམ་གང་ཟག་ཟེར་བ་དེ་བཞག་གི་ཡོད་རེད། རྒྱུད་གཅིག་ལ་ནི་བརྟེན་ནས་སུ། ཨཱ་ནི། ད་ལྟ། ཨཱ་ནི། རྒྱུད་གཅིག་དང་འབྲེལ་བ་རྒྱུད་གཅིག་པ་ཡིན་པ་ཡིན་དུས། ཨཱ་ནི། དེ་འབྲེལ་གྱི་ད་ལས་གསོག་པ་པོའི་བྱེད་པ་པོ་དང། འབྲས་བུ་མྱོང་བ་པོའི་སྤྱོད་པ་པོ་དེ། གནས་སྐབས་ཐ་དད་རེད་དེ། ཡིན་ནའི་རྒྱུད་གཅིག་གི་སྟེང་ནས་བཞག་གི་ཡོད་པ་ཡིན་དུས། ད་གང་ཟག་གཅིག་གིས་ལས་བསགས་ནས་གང་ཟག་དེ་གས་འབྲས་བུ་མྱོང་བ་ཟེར་ནས་བྱེད་པོ་སྤྱོད་པོར་ཞེས་བྱར་བསྟན་པ་རེད།

བྱས་ནས། ད་འདི། ཨ་མདའ། ཁ་སང་ངས་དེ་ཞུས་ཡིན་པ་ཉི་ཤུ་དྲུག་གི་ཉིན་མོ་དེ། ཞོགས་ཀས་ཚེ་དབང་བྱས། ཨ་ནི་ཉི་ཤུ་བདུན་གི་ཞོགས་ཀས་དེ་བརྟན་བཞུགས་བྱས་ནས་ཚར་བྱེད་ཀྱི་ཡིན་ཁ་སང་ཞུས་ཡིན་པ། ད་ཨ་མདའ་མ། འདི་ལས་ཐད་ངས་ཁྱང་སུ། ཁ་ཤས་ཕལ་ཆེར་ཉི་ཤུ་དྲུག་སོགས་ཐོན་ངེས་ཕལ་ཆེར་ཡོད་ས་རེད། ཁྱེད་ལ་འདི་འདྲ་སོང་བ་ཡིན་དུས་ཚར་ནས། ད། ཉི་ཤུ་ལྔའི་ཉིན་མོ་དེ། རེད། མ་ཉི་ཤུ་དྲུག་ལ་ཨོ་ཅི་ཟིག་ཉི་ཤུ་དྲུག།

བརྟན་བཞུགས་དེ་ལན་སོགས་བསམ་པར་བྱ། བརྟན་བཞུགས་ཀྱི་ཚོགས་སྐལ་དེ་རག་མ་སོགས་བསམ་པ་དང་བརྟན་བཞུགས་ཀྱི་སྐུ་ཡོན་རག་ཡོད་ན་དེ་རག་མ་བསམ་པ་རེད་ཡ་ཡོད་ས་རེད་བ། ཨེ་དེ་ག་ཚོད་དེ་ཚོགས་སྔས་ཚོད་ཡ་ཅིག་དགེ་འདུན་པ་ཀ་རོ་ཞིག་ཉུང་ཉུང་རུ་ཆགས་བྱས་ཡང་དེ་ཅང་ཅང་བཞིན་ཆགས་ཡག་སོགས་འདུག་ཨེ་ང་རང་ཚང་མ་ལོ་ད་ཐོག་མཐའ་བར་གསུམ་ག་སོགས་རེད་བཞུགས་སྒོ་ཆ་ཚང་ང་རང་ཚོ་ཡོད་ནས་ད་ཚང་མ་སྐྱིད་པོ་ཡོང་དགོས་རེད་བ། བྱས་ཙང་ཀ་ཉི་ཤུ་དྲུག་གི་ཞོགས་ཀས་དེ་དེ་སྟོན་ག་ས། ཚེ་དབང་དེ་བྱས་ཨེ་ཚང་མ་ཚར་ད་ག་ཨེ་ནི་བརྟན་བཞུགས་དེ་སྟོན་ཨེ་དེ་ཉིན་གུང་ཚོ་ཕལ་ཆེར་ཚར་འགྲོ་དགོས་རེད་བ། ག་ད་ཉི་ཤུ་དྲུག་ཉིན་དུ་ཚང་མ་ཚར་ཆེ་གིན་འདུག་སེང་འདྲ། དེ་ཡང་ཆོས་དར་བའི་ངས་གསར་བ་ཞིག་རྒྱབ། ད་འདི་ཞིག་བཞག། ཨེ་འདི་ནས་ད་རང་ཞོགས་ཀས། དེ་ཡང་ད། ཞི་བའི་གོམ་བགྲོད་འགྲོ་མཁན་གྱི་མི་གཅིག། ད་ཁོའི་མིང་དེ་མི་འདུག་དེ། བྱས་ནས་འོ་ད། ད་རང་ཞོགས་ཤུགས་གསུམ་པ་ཟེར་ཡ། མི་གཡང་ད། ཅན་དེ་ག་ལ་མ་ལེས་དེ་ཡང་ད་ཁོ་ཚོ་ལས་དེ་ཟ་ཅི་དེ་བྲག་གིས་རྫིས་བྱས་བྲག་གིས་རྫིས་ནས་མི་སྐྱོན་ཤོར་བཞག། བྲན་ནི་བ་ད་འདིས་ནི། དོན་དག་ལ་ཨ་ནི་ཚང་མས། སྙིང་རྗེ་ཨ་ནི་ཁོང་ཚོ། ཞི་བའི་གོམ་བགྲོད་རུ་ང་ཡིས་འདིའི་སྔོན་ནས་ཁ་སང་ནས་ང། ང་ཚོ་སྐད་ཆ་བྱུང་བ་རེད་ལྷག་བསམ་རྣམ་དག་གི་ཐོག་ནས་བོད་སྤྱི་པའི་དོན་དག། བོད་སྤྱི་པའི་དོན་དག་ལ་དམིགས། ཨ་ནི་ད་ག་ནང་བཞིན་གྱི་ཀུན་སློང། ཅིག་ད་བསམ་པ་བཟང་པོ་ཞིག་སྐྱེས་ཡོད་རེད་ཟེར་ནས་ཁ་སང་ནས་ངས་འདི་འབུལ་དགོས་ཁོང་ཚོ་སྐད་ཆ་བྱུང་ལ་ད་ཚང་མ་ལ་འདུག་སེ་འགྲོ་བསྡད་ཀྱི་ཡོད་རེད་པ་མ་གཞི་རང་ད་དགེ་བའི་ཀུན་སློང་སྐྱེས་བཞིན་པའི་ངང་ནས་ད་གྲོངས་པ་ཡིན་དུས་ཡག་པོ་ད་རེད། ངས་ད་ང་རང་ཚོས་ཡང་ཚང་མ་ལོག་ལ་ཡ། གང་ཟག་དེ་འདས་གྲོངས་སོང་བའི་ཆེད་དུ་གཙོ་བོར་དམིགས་བྱས་ནས་ཚང་མས་ཐུགས་སྨོན་གནང་ན་དེ་གལ་ཆེན་པོ་འདུག་ཨང་ཚང་མས་ཐུགས་སྨོན་གནང་ཤོག། དེབ་བཀྲམ་ཡག་ཨང། མེད་བ་ད། ཆེད་དུ་བྱ་བ་མ་རྒན་སེམས་ཅན་ཐམས་ཅད་ཀྱི་ཆེད་དུ་ཨ་ནི་བླ་མེད་རྫོགས་བྱང་གི་གོ་འཕང་ཨ་ནི་བསྒྲུབ་པ་ལ་ཡ་ཨ་ནི། ནོ། ཕྱིན་དྲུག་གི་ལམ་ཉམས་སུ་བླངས་ཏེ།

ནོ་དེ་འདྲ་ཡིན་པ་ཡིན་དུས་ཚོད་ནས་ད་ཤེས་རབ་ཀྱི་ཉམས་ལེན་ཨེ་ནི་གལ་ཆེན་པོ་ཞེ་པོ་ཆགས་ཀྱི་ཡོད་རེད་ཨོ་ཨེ་ནི། ཨོ་ཨེ་ནི། ད་དེ་ལྟ་བུའི་ཨེ་ནི་ཤེས་རབ་ཀྱི་ལམ་ཉམས་ལེན་ཨེ་ནི་བྱེད་པ་ལ་ཡ་ཨེ་ནི། གང་ལྟར་ཨེ་ནི་སྟོང་པ་ཉིད་ཀྱི་བའི་རྣམ་གཞག་ལྔས་ལ་བུ་གའི་གོ་བ་ཆགས་ལ་ཅིག་ལྟ་རང་ཡིན་ནི། སྟོང་པ་ཉིད་ཀྱི་བུ་གའི་ད་དོན་ཤེས་པ་ཞིག་མ་བྱུང་ན་ཨེ་ནི་སྟོང་ཉིད་རྟོགས་པའི་ད་ཅིག་གང་ལྟར་པའི་ལྷག་མཐོང་སྐྱེ་ཐུབ་ཡ་མེད་པ་བྱས་ཨོ་འདུག་སེ་ཡིན་པ་ཡིན་དུས་ད་སྟོང་ཉིད་ཀྱི་ལྟ་བ་ཨེ་ནི་གཏན་ལ་འབེབས་པ་དེ་ཤིན་ཏུ་གལ་ཆེ་བ་རེད་མདོར་ན་པའི་མདོ་དང་སྔགས་གང་གི་སྐབས་ལ་ཡིན་ན་ཡང་སྟོང་ཉིད་ཀྱི་ལྟ་བ་དེ་ནི་ཧ་ཅང་གི་པའི་གལ་ཆེན་པོ་ཆགས་ཆེ། ལྷག་པར་ཨེ་ནི་སྔགས་ཉམས་ལེན་བྱེད་པ་ལ་ཡ་པའི་ད་སྔགས་ཀྱི་པའི་དོ་པོ་གཅིག་དང་མ་གསུམ་ལེགས་པའི་ཕྱེད་ཀ་དེ་ནི་སྟོང་ཉིད་ཀྱི་ལྟ་བ་དེ་གོ་གི་ཡོད་རེད་ཟེར་ནས་དེ་རིགས་པའི་གསུང་རྒྱུན་ལ་ཡོད་པ་ནང་བཞིན་བདེན་པ་རེད་ཤག་སྔགས་ཀྱི་ཆོ་ག་ག་འདྲ་ཞིག་བཏོན་པ་ཡིན་ན་ཡང་མགོ་དེ་ཨེ་ནི་ཤཱུ་ནྱ་ཏཱ་སྟོང་སྦྱངས་བྱས་ནས་སྒོམ་ཡག་ཞིག་མ་གཏོགས་ད་ཨེ་ནི་སྟོང་སྦྱངས་མ་བྱས་པར་སྒོམ་ཡག་ཅིག་ཡོད་མ་རེད། དེ་འདྲ་སོང་བ་དེ་ཚོ་སྟོང་སྦྱངས་བྱས་ཙ་ན།

དངོས་གཞི་ནི་ཉམས་ལེན་བསྐྱང་ཡུལ་དུ་བྱས་ནས་སེམས་རིག་ཤན་ཕྱེ་ནས་ཨེ་ནི་རིག་པ་ད་ཅིག་རྗེན་ལ་ཕུད་ནས་དེའི་སྒང་ལ་ཡ་ད་ཉམས་མྱོང་བསྐྱང་གི་ཡོད་རེད་དེ་ཡིན་ནའི། དེ་ཡིན་ནའི་དེའི་རིག་པ་གཏན་ལ་འབེབས་པའི་སྔོན་འགྲོ་ལ་ཡ་ཨེ་ནི་སེམས་ཀྱི་བྱུང་གནས་འགྲོ་གསུམ་གྱི་མཚང་འཚོལ་བ་ཟེར་དེ་སླེབས་ཡོང་གི་ཡོད་རེད་སེམས་བྱུང་གནས་འགྲོ་གསུམ་མཚང་འཚོལ་བའི་གནས་སྐབས་ལ་ཡང་དག་གཟིགས་པའི་སེམས་ང་རང་ཚོ་གཟུགས་ཅན་གྱི་ཆོས་ཤིག་དཔེར་རྒྱུ་ལས་སྐྱེས་པ་ནང་བཞིན་ཅིག་གི་ཨེ་ནི་རྒྱུ་གང་ལས་སྐྱེས་པ་རེད་ཨེ་ནི་གང་དུ་གནས་གང་དུ་འགྲོ་ཟེར་ལབ་ན་ཧ་ཅང་གི་དཔྱད་པ་རགས་པ་རེད་ཤག།

འདི་ནི་མགོ་ལ་ཡ། མདོ་སྔགས་ཐུན་མོང་གི་དབུ་མའི་ལྟ་བ། འདི་ན་སླེབས་བསྡད་ཡོད་རེད། ད་ག་ནང་བཞིན་དཔལ་ས་སྐྱ་པའི་རང་ཡིན་ནའི། འཁོར་འདས་དབྱེར་མེད་ཀྱི་ལྟ་བ་སྒོམ་ཡོང་དུས་གཙོ་བོ་ཨེ་ནི་རྒྱུད་གསུམ་གྱི་ཁུ་རྡུལ་ནས་གསུངས་ཡོང་བ་ཡིན་དུས་ཁོ་སྔགས་ལུགས་བླ་མེད་དང་འབྲེལ་ནས་སྔགས་བླ་མེད་དང་འབྲེལ་ནས་འོད་གསལ་གྱི་སྟེང་ནས་གསུང་གི་ཡོད་རེད་ཡིན་ནའི་དེའི་སྔོན་འགྲོ། ད་སྣང་གསུམ་གྱི་ཁུ་རྡུལ་ལ་ཡ། ཨེ་ནི་མདོ་སྔགས་ཐུན་མོང་གི། རྣལ་འབྱོར་པའི། སྣང་བའི་ཁུ་རྡུལ། ཡིན་པ་ཡོད་དེའི་ཁུ་རྡུལ་ལ་ཡ་ཨེ་ནི། གང་ལྟར། མདོ་སྔགས་ཐུན་མོང་གི་དབུ་མའི་ལྟ་བ་དེ་འདིའི་སྐབས་སླེབས་ཡོང་གི་ཡོད་རེད། དེ་འདྲ་སོང་བ་ཡིན་དུས་རྩ་ནས་བ་ད་དེའི་རིགས། ཨཱ་ནི་དཔེར་ན་རྗེ་རིན་པོ་ཆེ་གི་གཞུང་ནང་ལ་ཆ་བཞག་ནས། ཨཱ་ནི་ལྷན་སྐྱེས་ཀྱི་བདེ་བས་སྟོང་ཉིད་སྒོམ་ཡག་དེ་ཡང་ཡུལ་ཅན་ངོས་ནས་ཁྱད་ཞུགས་པ་ཟུར་ཟའི་ཞིག་སོང་བ་ཡིན་དུས་རྩ་ནས། གསང་འདུས། ཨཱ་ད་དེ། རིམ་ལྔ་གདན་རྫོགས་ནང་ལོགས་ལ་ཡ། རེ་ཞིག་སྟོང་ཉིད་མི་སྒོམ་པར། ཨཱ་ནི། བདེ་བ་སྒོམ་པ་ཞེས་ནས། འོ་གང་ལྟར་ཨཱ་ནི་ཡུལ་ཅན་ངོས་ནས་ཁྱད་ཞུགས་པ་ཞིག་དགོས་ཀྱི་ཡོད་པ་ཡིན་དུས་རྩ་ནས། ཨཱ་ནི། རང། སྔོན་ལ་སྟོང་ཉིད་སྒོམ་པ་གཙོ་བོ་མི་བྱེད་པ། ཅིག་བདེ་བ་སྒོམ་པ་གཙོ་བོ་བྱས་དེ་འདྲའི་ཨེ་ནི་གསུང་གི་ཡོད་རེད། ཨོ་དེ་ཚང་མ་ལོ་ཡུལ་ཅན་ངོས་ནས་ཁྱད་ཞུགས་པ་ཅིག་དགོས་ཀྱི་ཡོད་པའི་ཆ་ནས་ཡོང་བསྡད་ཀྱི་ཡོད་རེད་ཡུལ་གྱི་འོད་གསལ་དེ་མདོ་སྔགས་ཐུན་མོང་གི་དབུ་མའི་ལྟ་བ་གཅིག་གྱུར་ཆགས་གཅིག་ཏུ་བཞེད་པ་རེད། ཨོ་དེ་འདྲ་ཡིན་པ་ཡིན་དུས་ང་རང་ཚོ་ས་དགེ་བཀའ་རྙིང་རིས་སུ་མ་ཕྱེས་པ་ལ་ཡང་བོད་སྐད་དར་ཁྱབ་ཆེ་ཆུང་དང། བོད་སྐད། ཅིག། བདག་བླ་མ་སོ་སོའི་མ་ཆོས་རྒྱུན་ལ་ཡང་ད། ཅིག། གཞི་ག་འདྲའི་སྒང་ལ་ཡང་ཅིག་དཔེ་དམིགས་བསལ་རུ་དཔེ། ག་རེ་ཟེར་བོད་ཡིག་འཆད་ཉན་རུ་བའི་ཤུགས་ཆེན་པོ་གནང་དང་མ་གནང་དེ་འདྲ་གི་ཁྱད་པར་ཙམ་མ་གཏོགས་དོན་དག་འདི་རིགས་ད་ཆ་ཚང་ས་དགེ་བཀའ་རྙིང་ཚང་མ་ལོག་ཐོག་ཡང་འགྲོ་དགོས་ཡ་ཅིག་ཆགས་ཡོང་འདུག་ག། ལའོ། དེ་ནི་འབྲས་བུ་ཨ་ནི་བདག་མེད། བདག་བདག་མེད་སྒོམས་སྟོང་པ་ཉིད་སྒོམས་སྟོང་པ་ཉིད་སྒོམ་པ་ལ་ཡང་གང་སྟོང་རྒྱུ་དེ་ཤེས་དགོས་ཀྱི་ཡོད་རེད། བདག་མེད་སྒོམས་ལབ་དུས་མེད་རྒྱུའི་བདག་དེ་ཤེས་པ་བྱས་ནས་དེའི་བདག་དེ་གི་སྟོང་ལུགས་དེ་ཤེས་དགོས་ཀྱི་ཡོད་རེད།

མཐར་མ་ལྷུང་བ་གཅིག་དགོས་མཐར་མ་ལྷུང་བ་ཟེར་ནས་མི་འདུག་ད་གང་ད་བའི་ཁོ་ར། ད་དགག་བྱ། ད་བའི་དགག་བྱ་བའི་ཕྲ་མོ་ནས་ད་ངེས་ཐུབ་པ་གཅིག་དགོས། ད་ནི་མྱོང་ཐོག་ནས་ངེས་ཐུབ་པ་གཅིག་ཁ་ནས། ཨ་ནི་དགག་བྱ་ཟེར་དུས་རང་བཞིན་གྱིས་གྲུབ་པའི་བདག་དེ་ལ་དགག་བྱ་ཟེར་གྱི་ཡོད་རེད་ཟེར་ཨ་རོ། ཨ་ནི་ཁ་ནས་བཤད་པ་ཙམ་མ་ཡིན་པ་ངོ་ཐོག་ཅིག་མྱོང་ཐོག་ནས། ཨ་ནི། བདག་དེ་ཡོད་ན་དེ་འདྲ་ཅིག་ཡོད་དགོས་ཀྱི་ཡོད་རེད་ཨ་ནི་ང་རང་ལ་སྣང་དུས་ཙམ་ནས་དེ་འདྲ་ཞིག་སྣང་གི་འདུག་ཨ་ད་འདི་ད་བདག་གི་སྣང་ཚུལ་དེ་རེད་ཤག་བསམ་པ་གཅིག་མྱོང་ཐོག་ནས་ངེས་པ་ཅིག་བྱུང་ན།

ཡང་སྐྱོན་ཡོང་གི་ཡོད་རེད། ད་དེ་འདྲ་ཡིན་པ་ཡིན་དུས་འོན་ཀྱང་སྐྱེས་སེམས་བདག་ཡིན་ན་དེ་ཞིག་ན་ཡང་བདག་མེད་དོ། དེ་འདྲ་ཡིན་དུས་པའི་སེམས་དང་སྔ་བར་ཕྱི་གསུམ་གྱི་སེམས་ཀྱི་རྒྱུད་འབྲེལ་བའི་སྟེང་ནས་སེམས་ཀྱི་རྒྱུད་དང་སེམས་ཀྱི་རྒྱུན་གྱི་སྟེང་ནས་ཨེ་ནས་བདག་བཞག་རྒྱུ་མ་གཏོགས་སེམས་ཀྱི་ནང་ནས་བདག་བཞག་ན་མི་འགྲིག་པ་ཆགས་པ་རེད། དེ་ལྟར་ན་ལུས་ཀྱི་ཆ་ཤས་དེ་སྤྱི་གཙུག་ནས་རྐང་མཐིལ་གྱི་བར་གྱི་ཆ་ཤས་ག་འདྲ་ཞིག་བརྩིས་པ་ཡིན་ན་ཡང་ཨེ་ནས་བདག་གི་མཚན་གཞི་འཇོག་རྒྱུ་མེད་བསྡད་པ། དེ་ག་ནང་བཞིན་གྱི་པའི་སེམས་དེ་མང་པོ་ག་རེ་ཞིག་ག་ནས་བཞག་པ་ཡིན་ན་ཡང་བདག་གི་མཚན་གཞི་འཇོག་རྒྱུ་མེད་པ་ཡིན་དུས་རྩ་ནས། ཨེ་ནི་བདག་ཟེར་ཡ་དེ་ཕར་བཙལ་གར་ཕྱིན་པ་ཡིན་ན་ལུས་སེམས་གཉིས་ཀྱི་སྟེང་ནས་བཙལ་གར་ཕྱིན་པ་ཡིན་ན་རྙེད་ཡ་ཁྱོན་ནས་ཡོད་མ་རེད། དཔེར་ན་ཆུ་ཤིང་སྡོང་པོ་དག་ཆ་ཤས་ཕྱེ་ན་འགའ་ཡང། འགའ་མེད་པ། དེ་བཞིན་རྣམ་པར་དཔྱད་པ་ཡིས་བཙལ་ན་བདག་ཀྱང་ཡང་དག་མིན། ད། འོ་པའི་རྣམ་དཔྱོད་ཀྱིས་ཕར་དཔྱད་ཡོང་ན་ཨེ་ནི་བདག་དེ། བཙལ་ཡ། བདག་དེ་རྙེད་ཡ་ཡོད་མ་རེད།

ད་འདི་འདྲ་ཅིག་གིས་བཙལ་ནས་མ་རྙེད་པ་དེ་གིས་ཨེ་ནི་མེད་པ་ཐག་བཅད་ཅིང་ཡོད་ན་རྙེད་དགོས་ཡ་ཅིག་ལ་ལྟ། ཡོད་ན་རྙེད་དགོས་ཡ་ཅིག་ལ་ཨེ་ནི་བཙལ་ནས་མ་རྙེད་པའི་སྐབས་ལ་ཨེ་ནི་མེད་པ་ཐག་བཅད་ཐུབ་ཀྱི་ཡོད་རེད། ཡོད་ཀྱང་བཙལ་ནས་མ་རྙེད་བཞིན་པ་ཡིན་ན་བཙལ་ནས་མ་རྙེད་པ་དེ་རྒྱུ་མཚན་དུ་བྱས་ཏེ་མེད་པ་ཐག་བཅད་ཐུབ་ཡ་མེད་པ་རེད། བྱས་ཙང་ཀ་ཕྱི་དང་ནང་གི་རང་བཞིན་གྱི་དངོས་པོའི་ཆོས་འདི་དེ་ཁོ་རང་ངོས་ནས་གྲུབ་མེད་པ་ཡིན་དུས་ཡུལ་སྟེང་ནས་གྲུབ་མེད་པ་རེད་ཡུལ་སྟེང་ནས་གྲུབ་མེད་པ་ཡིན་དུས་ཡུལ་སྟེང་ལ་གང་འདྲ་ཞིག་གྲུབ་འདུག་བཙལ་ག་ཕྱིན་ན་རྙེད་ཡ་མེད་པ་རེད། འོ་དེ་བཙལ་ནས་མ་རྙེད་པ་དེ་ཡུལ་སྟེང་ནས་གྲུབ་པ་དེ་མེད་པ་ཅིག་རྙེད་པ་རེད་མ་གཏོགས་དེ་དང། ཡུལ་སྟེང་ནས་གྲུབ་པ་མེད་པ་དེ་རྙེད་པ་རེད་མ་གཏོགས་དེ་མེད་དགོས་པ་མིན་པ་རེད། བྱས་ཙང་ཀ་ཡུལ་སྟེང་ནས་གྲུབ་པ་མ་ཡིན་པར་རྐྱེན་གཞན་ལ་བརྟེན་ནས་བཏགས་བཞག་པ་ཅིག་ཡོད་པ་དེ་ཡུལ་སྟེང་ནས་བཙལ་ནས་མ་རྙེད་པ་དེ་གིས་བཏགས་ཙམ་དེ་མེད་པ་ཡོད་མ་རེད་ལབ་དགོས་ཡ་མེད་པ་རེད། ལབ་ཐུབ་ཡ་མེད་པ་རེད། འོ་ད་དེ་འདྲ་གྲུབ་པ་ཡིན་དུས་ཙ་ན།

མེད་པ་ཅེས་བཤད་ཀྱི་ཡོད་པ་འདི་གཏན་ནས་འབྱུང་ཁོ་རང་ཡོད་མ་རེད་ཁོ་རྩ་བ་ནས་མེད་པ་རེད་བ་དང། ཡོད་པ་གཅིག་ལ་ང་རང་ཚོ་དང་མདུན་གྱི་གཞི་འདི་ལ་ཡང་ང་རང་ཚོ་མི་མང་པོ་གཅིག་ཡོད་རེད་དེ་ཡོད་ཏེ་མི་དེ་དེ། Miss Classic བར་ཟེར་ལབ་པ་ཡིན་ན། དེ་དང་ཨེ་ནི། འཛུགས་ཚུལ་དུ་གཉིས་ཡ་མི་བདེ་བ་ཞིག་ཆགས་ཡོང་གི་འདུག་བ། འོ་ད་དེ། ཨེ་ནི། མི་མེད་པའི་སྐད་ཆ་མ་རེད། མི་ཡོད་རེད་དེ་ཡིན་ནའི་ཡང་དག་པར་མེད་པའི་དོན་ཡིན་པ་རེད། འོ་དེ་འདྲ་ཡིན་པ་ཡིན་དུས་བཙལ་ན་བདག་ཀྱང་ཡང་དག་མིན། ད་འོ་ན། རྩོད་པ་ག་ཚོད་ད་དོགས་སློང་ཟེར་ནས་མི་འདུག་རྩོད་པ་གཅིག་ལ་ཡང། གལ་ཏེ་སེམས་ཅན་ཡོད་མིན་ན་སུ་ལ་སྙིང་རྗེ་བྱ་ཞེ་ན། ད་འདི། དངོས་སྨྲ་བ་ལ་སོགས་པ་དེ་དག་གིས་ཨེ་ནི། དེ་དག་དེ་དག་ལ་ཡང་ཨེ་ནི་ཆོས་རྣམས་ངོ་བོ་ཉིད་ཀྱིས་མ་གྲུབ་པ་རེད་ཆོས་རྣམས་རང་གི་མཚན་ཉིད་ཀྱིས་མ་གྲུབ་པ་རེད་ཡུལ་སྟེང་ནས་མ་གྲུབ་པ་རེད་ཟེར་ལབ་དུས། ཡུལ་སྟེང་ནས་མེད་ན། ད་ཡོད་ས་དེ་ནས་མེད་པ་རེད་ད་ཡོད་ས་དེ་ནས་མེད་ན་ཨེ་ནི་ཡོད་པ་བཞག་ཤེས་ཀྱི་མ་རེད་ད་མེད་པ་རང་ཞིག་ལ་ཡང་གོ་ཡོང་གི་ཡོད་རེད་བ། ཆོས་རྣམས་རང་མཚན་གྱིས་མ་གྲུབ་པ་རེད་རང་མཚན་ཡོད་མ་རེད་ཟེར་ལབ་ན། ཨེ་ནི་ཁོ་རང་གི་ངོ་བོ་མེད་ན། ཨེ་ནི་ཆོས་ཁོ་རང་མེད་པ་རང་རེད་ཟེར་བ་ཅིག་གོ་ཡོང་གི་འདུག་བ། བྱས་ཙང། ཡོད་པ་གཉིས་དང་མེད་པ་གཉིས་ཀྱི་ཁྱད་པར་མ་ཤེས་པར་བྱས་ནས། ཨེ་ནི་དེ་འདྲ་གི་ཐོག་ནས་ད་གང་ལྟར་རང་བཞིན་གྱིས་མེད་པ་ཟེར་ལབ་ན་མེད་པ་རང་ལ་གཏན་མེད་རང་ལ་གོ་ཡོང་གི་ཡོད་པ་ཡིན་དུས། གལ་ཏེ་སེམས་ཅན་ཡོད་པ་མིན་ན། གལ་ཏེ་བདག་གམ་སེམས་ཅན་ཡོད་པ་ཞིག་མིན་ན། སུ་ལ་སྙིང་རྗེ་བྱ་ཞེ་ན། ཨེ་ནི་སྙིང་རྗེ་སྒོམ་ས་དེ་སུ་ལ་སྒོམ་གྱི་ཡོད་རེད། ཟེར་ན། འབྲས་བུའི་དོན་དུ་ཁས་བླངས་པའི་རྨོངས་པས་བཏགས་པ་གང་ཡིན་པའོ། ད་ཐོབ་བྱ་འབྲས་བུའི་དོན་དུ། མདོ་དོན་ཡང་ནི། ཕན་དང་གནོད་པ། རྒྱུ་དང་འབྲས་བུ། འོ་དེ་འདྲའི་གི་ནི། ག་སོགས་རེ་ཕུལ་གི། འོ་དེ་འདྲའི་གི་རྣམ་གཞག་དེ་ཁས་བླངས་དགོས་ཀྱི་ཡོད་རེད། ཕན་དང་གནོད་པ་ཡོད་པ་རེད། ཕན་དང་གནོད་པ་ཡོད་ནས་གནོད་པ་ལས་སྐྱོབ་ཐུབ་ན་བསམས་ནས།

ཡང་དེ་ལ་ཡང། རྒྱུ་མ་རིག་པ་རྒྱུ་མ་རིག་པ་ལས་སྐྱེས་པའི། ཨེ་ནི། སྡུག་བསྔལ་བའི་སེམས་ཅན། ཇི་ལྟར་བྱ་ནི། རྒྱུ་མ་རིག་པ་སྟེ། ཕྱིན་ཅི་ལོག་གི་བློ་བྱས། དང། རེ་ནས་རེད་དེ་ཡིན་ནི་ཕྱིན་ཅི་ལོག་གི་བློ་དེ། ཅེས་སྐྱེས་བྱ་བའི་འབྲས་བུའི་གནས་སྐབས་ལ་ཡང་འབྲས་བུ་ཁོ་རང་ངོ་ཐོག་རང། ཕན་གནོད་ཆ་ཚང་འབྲེལ་དེ་ངེས་ཅི་ཁོ་ཡོད་པ། རྟེན་འབྲེལ་གྱི་ཆ་ནས་ཡང་བསམ་བློ་བཏང་ཡག་ཅི་ཞིག་ཡིན་ནི་ཡོད་ཡིན་འགྲོ་མེད་ཡིན། རྨོངས་པས་བཏགས་པ་གང་ཡིན་པའོ།

དངོས་པོ་བའི་གོམས་པ་མི་གསུང་བ་ནང་བཞིན་བྱས་ནས། ཨོ་ག་འདྲ་ཡིན་ནི། གོམས་པ་གོམས་པ་དེ། ཐོབ་ཡག་གི་འབྲས་བུ་དེ། མེད་པ་དང། གཅིག་པ་ཆགས་དེ་བར། དངོས་གནས་ཀྱི་མེད་པ་དང་གཅིག་པ་ཆགས་དེ་བར། རེད་དེ་ཡིན་ནི། ཨོ། དེ་ཐམས་ཅད་གཏན་ནས་མེད་པ་མ་རེད། དེ་འདྲ་ཡིན་ནི་ཐ་སྙད་དུ། ཐ་སྙད་བཏགས་པའི་དབང་གིས་གྲགས་པའི་སྒོ་ནས་ཡོད་པ་རེད། འོན་ཀྱང་རྨོངས་ལས་འདོད། སྡུག་བསྔལ་ཉེ་བར་ཞི་དོན་དུ། འབྲས་བུའི་རྨོངས་པ་བཟློག་མི་བྱ། ཉོན་མོངས་པ་དང་དེའི་དབང་གིས་སྐྱེས་པའི་སྡུག་བསྔལ་དེ་ཡི་དེ་ཞི་ཡ་གི་དོན་དག་ལ། རང་བཞིན་གྱིས་གང་དག་སྡུག་བསྔལ་དེ་རྣམས་ཞི་བའི་དོན་དུ་ཞི་བར་བྱེད་པའི་དོན་དུ་འབྲས་བུའི་རྨོངས་པ་སྟེ། གང་དག་བ་དེ་ནི་རིགས་པ་དང་ཕན་དང་གནོད་པའི་རྣམ་གཞག་དེ་ནི་ཁས་བླངས་པའི་ཐོག་ནས་སྡིག་པ་སྤོང་དགེ་བ་སྒྲུབ་བྱང་ཆུབ་སེམས་སྒོམ་སྟོང་ཉིད་སྒོམ་བྱེད་ཡ་དེ་ཡི་དེ་ཀའི་རྣམ་གཞག་ཁས་བླངས་དགོས་རེད་འདིར་བཟློག་པར་མི་བྱ། འབྲས་བུའི་རྨོངས་པ་བཟློག་མི་བྱ།

འོ་རྨོངས་པ་མེད་པ་བཟོ་སྟངས་དེ་རང། འཛིན་སྟངས་གཅིག་གིས་འཛིན་སྟངས་ནོར་པའི་དབང་གིས་ཨེ་ནི་ཁོ་རྨོངས་པ་ལ་ཆགས་བསྡད་ཡོད་རེད་པ། འོ་ཅེ་ཁོ་རྨོངས་པ་རེད་གོ་ཡ་གི་ཁོ་འཛིན་སྟངས་འཁྲུལ་པ་ཡིན་བསྡད་པ་དེ་འཛིན་སྟངས་ནོར་པ་ཡིན་བསྡད་པ་དེ་ཕྱིན་ཅི་ལོག་ཡིན་བསྡད་པ་དེ་ཨེ་ནི་ཕར་ར་སྤྲད་ནས་ངོ་འཕྲོད་པ་ཞིག་བྱུང་ན། འོ་ད་དེ་ནོར་ཤག་ད་དེ་རེད་མི་འདུག་བསམ་པའི་ཁོའི་ལྡོག་ཕྱོགས་གི་བློ་དེ་སྐྱེས་ཡོང་འདུག་ཟེར་ན་ཨེ་ནི་རྨོངས་པ་དེ་ཟད་འགྲོ་བ་རེད།